བཞོ་བཀལ་དོན་གཉེར་ཆོས་ཅན་བཞོ་ཀ་དེ་ཡི་འབྲས་བུ་མེད་པ་ལས་ཐ་དད་པའི་གཞན་སེལ་འདོད་དགོས་པ་ཉིད་ཡིན་ཏེ་བཞོ་བཀལ་དོན་གཉེར་དོན་དུ་གཉེར་མཁན་གྱི་སྐྱེས་བུ་དེ་ཆོས་ཅན་ནི་བཞོ་ཀ་དེ་ཡི་འབྲས་བུ་མིན་པ་ཁོ། བ་མིན། བ་མིན་དང་རེ་བ་བ་མིན་རེ་བ། བ་ལང་མ་ཡིན་པ་ཁོ་རེ། དེ་ཡི་སྟེང་དུ་མེད་པ་དེ་ལས་ཐ་དད་པ་ཟེར་མེད་པ་དེ་ལས་ལོག་པའོ་ཐ་དད་པ་ཟེར་མེད་པ་ཁོ་ལས་སུ་ལོག་པའོ་རེ་དོ་རེ། འོ་དེ་མེད་པས་ནི་གཞན་སེལ་འདོད་དགོས་པ་ཉིད་ཡིན་ཏེ་ད་བཞོ་ཟེར་ན་བ་ལང་མ་ཡིན་པ་ལས་ལོག་པའོ་ཆགས་འགྲོ་བ་རེ། རེ་བ། བཞོ་བཀལ་དེ་ཡི་འབྲས་བུ་མེད་པ་ལས་ཐ་དད་པའི་གཞན་སེལ་དུ་ཞོག་ཟེར་དུས་བ་ལང་མ་ཡིན་པ་ལས་ལོག་པ་དེ་ཆོས་ཅན། འོ་དེས་རེ་བ། བ་ལང་མ་ཡིན་པ་ལས་ལོག་པ་དེ་བཞོ་བཀལ་དེ་ཡི་འབྲས་བུ་མེད་པ་ལས་ཐ་དད་པ་ཡིན་ཏེ་བཞོ་བཀལ་དེ་ཡི་འབྲས་བུ་མེད་པ་དེ་བ་མིན་དེ་བཞག་དེ་ལས་ཐ་དད་པ་ཟེར་ཁོ་ལས་ལོག་པ་ཡིན་མི་ཤེས་གོ། ནི་འདོད་དགོས་ཏེ་བཞོ་བཀལ་དེ་ཡི་འབྲས་བུ་འདོད་པ་དེའི་ཕྱིར་རོ། འོང་འདུག་ཅེས། ཁོ་ལ་བཞོ་བཀལ་དོན་གཉེར་གྱི་སྐྱེས་བུ་དེ་གིས་བརྡ་སྦྱར་བ་དེ་ཡི་ཚེ་ན། ཨོ། ག་རེ་གོ། བརྡ་སྦྱར་བ་དེ་ཡི་ཚེ་ན་རྟོག་པ་དེའི་ཡུལ་དུ་ག་རེ་གོ་དགོས་རེད་ཟེར་ན། བཞོ་བཀལ་དེ་ཡི་འབྲས་བུ་མེད་པ་ལས་ཐ་དད་པ་གོ། ཁོ་རང་གི་རྟོག་པ་དེའི་ཡུལ་དུ་སླེབས་དགོས་ཀྱི་རེད་བྱས། སླེབས་དགོས་ཏེ། ཁོ་ལ་བརྡ་སྦྱར་བ་གང་ཞིག་ཁོ་རང་འདོད་ཡས་དེ་བཞོ་བཀལ་དོན་དུ་གཉེར་འབྲས་བུ་དོན་དུ་གཉེར་མཁན་གྱི་གང་ཟག་རེད། ད་ཁོ་ལ་བརྡ་སྦྱར་དུས་ད། ཨོ། དེ་ནི་ག་རེ་གོ་དགོས་པ་རེད་ཟེར་ན་བཞོ་བཀལ་དེ་ཡི་འབྲས་བུ་ཁོ་དང་ལྡན་མཁན་གོ།

བཞོ་བཀལ་དེ་ཡི་འབྲས་བུ་མཚུངས་པ་གོ། འོ། བ་ལང་མ་ཡིན་པ་ལས་ལོག་པ་གོ་མ་ཤ་ཁ་ཆེ། བ་གསལ་དེ་ཚོ་མ་ཤ་ཁ་ཆེ། འོ། དེས་ཁོ་རང་རང་སྤྱི་དོན་གཞན་དུ་འདོད་དོ་ཞེ་ན། དེ་ནི་འབྲས་བུ་མེད་པ་ལས། ཐ་དད་པས་གཞན་སེལ་ཡིན་ནོ་ཞེས་སྦྱར་རོ། འོ། འབྲས་བུ་མཚུངས་པ་དེ་ཉིད་སྤྱི་དོན་གཞན་དུ་འདོད་དོ་ཞེ་ན། དེ་ནི་འབྲས་བུ་མེད་པ་ལས་ཐ་དད་པས་གཞན་སེལ་ཡིན་ནོ་ཞེས་བརྡ་སྦྱར་རོ། ད་ཡ་གི་གཟིགས་ཡིན་པར་ཡ་གི་སྐད་ཆ་བཤད་སྟངས་དེ་ཡིན་ནམ་བསམ་གྱི་འདུག་ད་ཡང་མི་མི་ཤེས་ད་ཡ་གི་འདུག་ག་ཁོས་སྐད་ཆ་སྔས་མ་ཡ་གི་ག་རེ་བྱས་སོང་ཟེར་ན་འོ་ན་ཇི་ལྟར་ཡང་བརྩོན་གྱིས་སྤྱི་ཡོད་པ་ག་བར་འགྲོ་བར་རམ། འོ་ན་དེ་ཉིད་ལ་སྤྱི་སྒྲ་མི་འཇུག་པར་འགྱུར་རོ། ག་རེ་མེད་ན་སྤྱི་དོན་གཞན་མེད་ན། འོ་སྤྱི་སྒྲ་མི་འཇུག་པར་འགྱུར་རོ་ཞེ་ན་ད་ལན་འདི་འདུག་ཞེ་ན་སྦྱར་ད་ལྟ་འདུག་ཞེ་ན་གཤམ་དེ་ནས་སྦྱར་ནས། སྤྱི་དེ་སྤྱི་སྒྲ་འཇུག་པའི་རྒྱུ་ཡོད་རེད་ཡོད་དེ་བ་ལང་མ་ཡིན་པ་ལས་ལོག་པ་གོ་གཉིས་ཀ་ཡི་སྟེང་དུ་ཐ་དད་པ་ཡོད་རེད། བཞོ་བཀལ་དོན་གཉེར་གྱི་སྐྱེས་བུ་རྣམས་ཀྱིས་སྐྱེས་བུ་དེས་ཀྱང་ཁོ་ལ་བརྡ་སྦྱར་བ་དེའི་ཚེ་ན་ཁོ་རང་གི་བརྡ་དེའི་རྟོག་པ་དེའི་ཡུལ་དུ་ག་རེ་སླེབ་དགོས་རེད་ཟེར་ན་བ་ལང་མ་ཡིན་པ་ལས་ལོག་པ་གོ་སླེབ་དགོས་རེད་སླེབ་དེ་བ་ལང་མ་ཡིན་པ་ལས་ལོག་པ་དེ་བཞོ་བཀལ་དེའི་འབྲས་བུ་ཅན་གོ་རེད། ཁོ་རང་འོག་གི་བཞོ་བཀལ་དོན་དུ་གཉེར་མཁན་གྱི་གང་ཟག་རེད་འོ་དེ་ནི་བ་ལང་མ་ཡིན་པ་ལས་ལོག་པ་དེ་བཞོ་བཀལ་དེ་ཡི་འབྲས་བུ་དང་ལྡན་མཁན་ཁོ་རེད་ཟེར་ནས་འདུག་ཟེར་ནས་ལན་རྒྱག་སྟངས་གཅིག་བྱས། ཡང་མེད་ན་དེ་འདྲ་འདིས་སྐད་ཆ་འདི་ཡ་གི་རྩོད་པ་ཁོ་ལ་འབྲས་བུ་མཚུངས་པ་དེ་ཉིད་སྤྱི་དོན་གཞན་དུ་འདོད་ཟེར་བྱས་ནས་འོ་ཟེར་སོང་ན་དེ་ནི་འབྲས་བུ་མེད་པ་ལས་ཐ་དད་པའི་གཞན་སེལ་ཡིན་ནོ་ཞེས་སྦྱར་རོ་ཟེར་ན་འབྲས་བུ་མཚུངས་པ་ཁོ་ལ་སྤྱི་དོན་གཞན་དུ་བཞག་རྒྱུ་མ་རེད། འབྲས་བུ་མེད་པ་ལས་ཐ་དད་པའི་བ་ལང་མ་ཡིན་པ་ལས་ལོག་པ་དེ་བཞག་རྒྱུ་རེད་ཟེར་ནས་འོ་དུག་ཟེར་ནས་འབྲས་བུ་མཚུངས་པ་དེ་ཉིད་སྤྱི་དོན་གཞན་དུ་འདོད་དོ་ཟེར་ལབ་པ་ར་བ་འབྲས་བུ་མཚུངས་པ་དེ་ཉིད་སྤྱི་དོན་གཞན་དུ་འདོད་དོ་ཟེར་ན་མ་ཡིན་པ་ད་འབྲས་བུ་མཚུངས་པ་དེ་ཉིད་ག་རེ་རེད་ཟེར་ན་འོ་དེ་རེད་ཟེར་ག་རེ་འོ་གཞན་སེལ་དེ་བཞག་དགོས་ཀྱི་རེད་ཟེར་ཁོ་རང་གིས་ཟེར་ན་འབྲས་བུ་མཚུངས་པ་གོ་ལ་ག་རེ་བཞག་སྤྱི་དོན་གཞན་དེ་ཆོས་ཅན་ཟེར་དེ་མ་རེད་ཟེར་རང་ལུགས་ཟེར་ན་འབྲས་བུ་མཚུངས་པ་གོ་ལ་བ་ལང་མ་ཡིན་པ་ལས་ལོག་པ་དེ་ཆོས་ཅན་བ་ལང་མ་ཡིན་པ་ལས་ལོག་པ་གང་ཡིན་པ་དེ། ག་རེ་རེད་དེ། ཞོག་ཁ་དོན་དུ་གཉེར་བ་རྣམས་ཀྱི་དོན་དུ་གཉེར་གྱི། འོ་འབྲས་བུ་དེ་དང་ལྡན་མཁན་འོ་རེད་མ་རེད། འོ་དེ་རེད་ཟེར་ལན་རྒྱག་རྒྱུ་རེད་ད་ཡིག་རྩོད་པ་དེ་ག་རེ་བཀོད་ན་ཁྱད་མི་འདུག་ཟེར་གྱི་མ་རེད། འོ་ཞེས་སྦྱར་རོ། ཡིན་ནོ་ཞེས་སྦྱར་རོ་ཟེར་འདུག་ཡ་གི་དེ་གཞུང་འདིའི་དེ་ཁ་ཐུག་གཞུང་བྱེད་པ་ར་བ་འོ་དེ་བཏང་ཡ་གི་ལས་ཡ་གི། རྒྱུ་མཚན་བཀོད་སྟངས་གོ་ལ་གཉིས། རྒྱུ་མཚན་བྱེད་མ་བྱེད་དྲི་བ་བཀོད་སྟངས་གོ་ལ་གཉིས་བྱས་ནས་ག་གི་དོན་ལན་དུ་སྦྱར་ན་འགྲིག་གི་འདུག་ཟེར། དེ་ཡན་ཆད་ཀྱིས་ཅི་གཞན་ལ་སྤྱི་གཞི་མཐུན་མི་འཐད་པ་དང་ཟེར་ན། སྤྱི། དོན་གཞན་དེ་བརྡའི་ཡུལ་དུ་འདོད་པ་དང། ཀྱོ། ག་རེ་འོ་དེ་དང་དེ། ག་རེ་འོ། འོ། དེ་ནི་བདག་ཅག་གི་ག་རེ་འོ་རྟོགས་པ་གཅིག་གི་འོ་རྒྱུ་ལ་འདོད་པ་དང་སྤྱི་བློའི་རྒྱུ་ལ། འོ་དེ་འདས་སོང་ན་ད་ག་རེ་བྱེད་རེད་ཟེར་ན། འོ་སྤྱི་དང་གཞི་མཐུན་དང་བསྒྲུབ་བྱ་སྒྲུབ་བྱེད་དེ་ཚོས་ཐ་དད་པའི་འོ་མི་མཐུན་པ་དེ་ཐ་དད་ཁ་སོ། མི་འཐད་པ་རེད་འགྲོ་གི་རེད་ཟེར། དུག་སེ་བལྟ་ས་བལྟ། རང་ལ། རང་ལུགས་ལ། ག་རེ་རེད་ཟེར་ན་སྤྱི་དོན་གཞན་བརྡ་ཡུལ་དུ་ཁས་མི་ལེན་ལེན་མི་དགོས་པ་ཡིན་ཙང་བརྡ་ཡུལ་དུ་ཁས་མི་ལེན་པ་ཡིན་ཙང་བ་ལང་མ་ཡིན་པ་དང་བུམ་པ་མ་ཡིན་གཞན་སེལ་བརྡ་ཡུལ་དུ་ཁས་ལེན་ཚེ་དང་ཡང་ན་གཞན་སེལ་བརྡ་ཡུལ་དུ་ཁས་ལེན་པ་ཡིན་ཙང་ཨ་ནི་སྤྱི་དང་གཞི་མཐུན་གྱི་ཐ་སྙད་དེ་འཐད་ཀྱི་རེད་ཟེར་སྤྱི་སྒྲ་དང་སྤྱི་བློ་དང་འཐད་པ་དེ་བསྟན་ཏེ། དེ་དག་བསྟན་པའི་དགོས་པ་ནི་ཟེར་ནས། འོ་ད་ག་རེ་རེད་ཟེར་ན་དེའི་ཆེད་དུ་ད་ལྟ་དུག་ཟེར་ནས་བསྟན་པའི་དགོས་པ་དེ་ག་རེ་ཟེར་འདུག་བརྡ་བཟང་ངན་འཇིག་རྟེན་དང། བསྟན་བཅོས་ལ་གྲགས་པའི་ཐ་སྙད་ཕྱིན་ཅི་མ་ལོག་པ་འཐད་མི་འཐད་ཀྱི་རྗེས་སུ་བྱེད་ལ། འོ་དུག་སེ། རང་ལ་ཐེ་ཇི་མི་ནུས་བསྟན་པ་བསྟན་ཏེ་དེ་དག་བསྟན་པའི་དགོས་པ་དེ་ག་རེ་རེད་ཟེར་བརྡ་བཟང་ངན་འཇིག་རྟེན་དང་བསྟན་བཅོས་ལ་གྲགས་པའི་འཇིག་རྟེན་པ་ལ་གྲགས་པ་དང། བསྟན་བཅོས་ལ་གྲགས་པའི་ཐ་སྙད་ཕྱིན་ཅི་མ་ལོག་པ་འཐད་མི་འཐད་ཀྱི་རྗེས་སུ་བྱེད་ལ། ཡ་གི་ཐལ། བསྟན་པའི་དགོས་པ་དེ་ག་རེ་རེད་ཟེར་ན་ཡ་གི་དེ་ད་གང་ལྟར་གྱི་དེའི་སྐབས་སུ་ད་གང་ལྟར་སྤྱི་དོན་གཞན་དེ་ཡོའོ་མ་རེད་ཟེར་དཀའ། ར་བ། སྤྱི་དོན་གཞན་བརྡ་ཡུལ་དུ་འགྲིག་གི་མི་འདུག་ཟེར་གཞན་སེལ་བརྡ་ཡུལ་དུ་འདོད་དགོས་ཀྱི་རེད་ཟེར་གཞན་སྐད་ཆ་ཤོད་དགོས་སྐད་ཆ་མང་པོ་ཤོད་དགོས་དེ་ག་རེ་ཟེར་ན་འཇིག་རྟེན་ལ་གྲགས་པའི་ཐ་སྙད་ཕྱིན་ཅི་ཐ་སྙད་ཇི་བ་རོ་ཐ་སྙད་ཕྱིན་ཅི་མ་ལོག་པ་ཇི་བ་རོ་འོ་ཁོ་འཐད་མི་འཐད་ཁོ་འོ་ཧ་ཁོ་ཡི་ཆེད་དུ་བསྟན་བསྟན་པ་རེད་ཟེར་གི་ཡོད་ས་རེད་ཡང་མིན་ན་བསྟན་བཅོས་ལ་གྲགས་པའི་ཐ་སྙད་ཕྱིན་ཅི་མ་ལོག་པ་ཁོ་འཐད་མི་འཐད་ཀྱི་རྗེས་སུ་བྱེད་ལ་བྱེད་ཐ་སྙད་ཐམས་ཅད་ཀྱང་ལུགས་དེ་ལ་འཐད་པ་སྒྲུབ་པའི་ཕྱིར་དུ་ཡིན་ནོ་དགོས་པ་དེའི་ཆེད་དུ་སྒྲུབ་པ་ཡིན་ཅེས། དེའི་ཁར་སོ་སོར་གྲུབ་མཐའ་བཟང་ངན་ཟེར་དུས་ད་གྲུབ་གང་ལྟར་ཀྱང་གྲུབ་གར་ཡོང་གོ། གྲུབ་མཐའ་བཟང་ངན་གྱི་རྣམ་གཞག་ཇི་ཡོད་པ། གོ་དང། གྲུབ་མཐའ་བཟང་ངན་གྱི་རྣམ་གཞག་གོ་འཐད་མི་འཐད་གོ་ཧ་གོ་བའི་ཆེད་དུ་ད་ལྟ་དེའི་རྩོད་པ་མང་པོ་དེ་བྱས་པ་རེད་ཅེས། ཡང་མེད་ན་འཇིག་རྟེན་པ་ལ་གྲགས་པའི་ཐ་སྙད་ཕྱིན་ཅི་ལོག་མ་ལོག་པ་ཇི་ཡོད་པ་ཐ་སྙད་ཕྱིན་ཅི་མ་ལོག་གོ་ཧ་གོ་བའི་ཆེད་དུ་དེ་སྐད་ཆ་དེ་བཤད་པ་རེད་ཅེས་ཡང་མེད་ན་བསྟན་བཅོས་ལ་གྲགས་པའི་ཐ་སྙད་ཕྱིན་ཅི་མ་ལོག་པ་ཇི་ཡོད་གོ། འཐད་མི་འཐད་གོ། སྐད་ཆ་དེ་ཧ་གོ་ཡི་ཆེད་དུ། འོ་དེ་ནི་འདི་ཡི་ཁ་ཐོག་གིས་དེ་ནི་དགག་སྒྲུབ་ཀྱི་རྣམ་གཞག་ནི་བཤད་པ་ཡིན་ཞིང། དགོས་པ་ཡག་གི་བསྟན་པའི་དགོས་པ་དེ། བསྟན་པའི་དགོས་པ་ནི་དེ་དག་བསྟན་པའི་དགོས་པ་ནི་ཟེར་ད་འདིའི་ཁ་ཐོག་ལ། ག་རེ་ཡོང་གི་སྤྱི་དོན་གཞན་ད་ཡོང་དུས་འགྲིག་གི་མི་འདུག་ཟེར་གཅིག་བྱས་རང་ལུགས་ལ་གཞན་ཟེར་ད་ཡོང་དུས་འདོད་བར་དུ་སྐད་ཆ་མང་པོ་ཅན་ཡོང་ངར་འོ་དེ་བསྟན་པའི་དགོས་པ་དེ་ག་རེ་ཟེར་ན། འོ་གྲུབ་མཐའ་བཟང་ངན་གྱི་རྣམ་དབྱེ་དེ་ཤེས་པའི་ཕྱིར་གཅིག། འཇིག་རྟེན་ལ་གྲགས་པའི་ཐ་སྙད་ཕྱིན་ཅི་མ་ལོག་པ་དེ་ཧ་གོ་ཡི་ཆེད་དུ་གཅིག་ཡང་མེད་ན་བསྟན་བཅོས་ལ་གྲགས་པའི་ཐ་སྙད་ཕྱིན་ཅི་མ་ལོག་པ་ཧ་གོ་ཡི་ཆེད་དུ། འོ་འདི་རེད་ཟེར། ད་ཕྱིན་ཅི་མ་ལོག་པ་དང་ལོག་པ་གཉིས་པོ་དེ་ཟེར་ཡོང་གཉིས་ཤེས་ཡོང་དུས་ད་ཕྱིན་ཅི་ལོག་དེ་མི་འཐད་པ་དང། ཕྱིན་ཅི་མ་ལོག་པ་དེ་འཐད་པའི་ཆེད་དུ་འཐད་པའོ་ཤེས་པའི་ཆེད་དུ་བསྟན་པ་ཡིན། ཆེད་དུ་ཡིན་ནོ།